ཨི་ཟི་རལ་དང་པཱ་ལི་སི་ཐན་རང་བཙན་རྒྱལ་ཁབ་གཉིས་ཞི་བདེ་མཉམ་གནས་བྱེད་རྒྱུའི་ཐབས་ལམ་དེ་མངོན་དུ་འགྱུར་ཐུབ་རྒྱུ་ཡིན་མིན། དེང་སྐབས་ཨི་ཟི་རལ་ཞེས་པའི་རྒྱལ་ཁབ་དེའི་བདག་པོ་འཇིའུ་མི་རིགས་དང་ཡང་ན་པཱ་ལི་སི་ཐན་བ་ཚོ་སུ་ཡིན་མིན་ཐད་གླེང་སློང་ཁག་གཅིག་ཞུ་རྒྱུ་ཡིན། ད་ཉེ་ཆར་ཕྱི་ཟླ་བཅུ་བའི་ཚེས་བདུན་གྱི་ཉིན་མོ་དེར་པཱ་ལི་སི་ཐན་གྱི་ཧ་མ་སི་ཤོག་ཁག་གིས་ཨི་ཟི་རལ་ལ་གློ་བུར་དུ་སྐམ་མཚོ་གནམ་གསུམ་ནས་ནས་གཏོར་རྒོལ་བྱས་པའི་རྗེས་སུ་རྣམ་པ་ཚོས་གསར་འགྱུར་གནང་བ་ལྟར

ད་གང་ལྟར་ལོ་སྟོང་ཕྲག་ལྔ་ལྷག་གི་གོང་ནས་ཨི་ཟི་རལ་གྱི་རྒྱལ་ཁབ་འདིར་འཇིའུ་མི་རིགས་བསྡད་ཡོད་མེད་བཤད་ཁག་པོ་རེད། ཡིན་ན་ད་སྟོན་པ་ཡེ་ཤུའི་སྐུ་འཚོ་བཞུགས་སྐབས་སུ་ཡུལ་ལུང་དེ་འཇིའུ་མི་རིགས་ཀྱིས་འཚོ་གནས་བྱས་ཡོད་པ་དང་དེ་ནས་སྟོན་པ་ཡེ་ཤུ་ཡང་མི་རིགས་དེ་འཇིའུ་ཡིན་པའི་དེ་འདྲ་བཤད་སྲོལ་གྱི་ཡེ་ཤུའི་ཆོས་འབྱུང་དང་འཇིའུ་གི་ཆོས་འབྱུང་ན་དེ་འདྲ་མང་པོ་ཅིག་ཐོན་ཡོང་གི་འདུག་དེ་ནས་ལྷག་པར་དུ་སྐབས་དེ་དག་དེང་སང་ནི་ཇེ་རུ་སཱ་ལམ་ཟེར་བའི་གྲོང་ཁྱེར་དང་རྒྱལ་ས་རྙིང་པ་དེ་གཙོ་བོར་གྱུར་བའི་ནི་ཨི་ཟི་རལ་གྱི་ས་ཆ་མང་པོ་ནི། རོ་མན་བཙན་རྒྱལ་གྱིས་དབང་བསྒྱུར་བྱས་པའི་སྐབས་དེ་དུ་ནི་ད་ཨི་ཟི་རལ་ན་བསྡད་ཡོད་པའི་འཇིའུ་དེ་ཚོ་བས་ནི་ད་སྟོན་པ་ཡེ་ཤུའི་ཆོས་ལུགས་གསར་བ་ཅིག་གསུངས་གྲུབ་མཐའ་གསར་བ་ཅིག་གསར་གཏོད་བྱས་དེ་འདྲ་བྱས་ནས་རྗེས་འཇུག་པ་མང་རུ་ཕྱིན། དེ་ནས་འཇིའུ་ཆོས་ལུགས་དང་དེ་ཚོ་ཅིག་དགག་པ་ར་དེ་འདྲ་བརྒྱབ་པ་དེ་འདྲ་ལ་བརྟེན་ནས་འཇིའུ་ཆོས་ལུགས་ཀྱི་ལྟ་བ་མཁྲེགས་འཛིན་པ་དེ་འདྲ་མང་པོ་ཅིག་གིས་བརྒྱུད་སྐུལ་བྱས་ནས་ནི་སྟོན་པ་ཡེ་ཤུ་འཛིན་བཟུང་བྱས་ནས་སྐབས་དེ་དུས་ནི་རོ་མན་གྱི་དབང་བསྒྱུར་པའི་དམག་ལ་རྩིས་སྤྲོད་བྱས་པ་རེད་ཟེར་བཤད་སྲོལ་ད་ལྟ་བར་དུ་ཡོངས་གྲགས་ཡོད་པའི་དེ་འདྲ་འདྲ་གཅིག་རེད། ད་དེ་ནས་གཅིག་སྟོང་ལྔ་བརྒྱ་དང་བཅུ་བདུན་ནས་གཅིག་སྟོང་དགུ་བརྒྱ་བཅུ་བདུན་བར་དུ་ལོ་བཞི་བརྒྱ་ཐམ་པའི་རིང་ནི་ཨི་ཟི་རལ་ཟེར་བ་འདི་ཏུར་ཀི་ཨོ་ཐོ་མན་བཙན་རྒྱལ་གྱི་དབང་བསྒྱུར་འོག་ཚུད་ནས་ལོ་བཞི་བརྒྱ་ལ་བར་དུ་ཏུར་ཀི་གིས་དབང་བསྒྱུར་བྱས་ནས་དེ་འདྲ་བྱས་འདུག།

པཱ་ལི་སི་ཐན་བ་ཚོར་ས་ཆ་ལྷག་མ་སྤྲད་ཡོད་བ་རེད་དེ་ནས་གྷ་ཟ་ཨི་ཇིབ་ཀྱི་དབང་སྒྱུར་འོག་ཏུ་བཞག། ནུབ་འགྲམ་འཇོར་ཌན་གྱི་དབང་སྒྱུར་འོག་ཏུ་བཞག་རྒྱུའི་ཐག་བཅད་ལས་དེ་འདྲ་བྱས་འདུག་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་ཨི་ཟི་རལ་ཞེས་པའི་རྒྱལ་ཁབ་དེ་གསར་དུ་བཙུགས་ནས་ནི་རང་བཙན་གསལ་བསྒྲགས་བྱས་འདུག་ཨི་ཟི་རལ་རྒྱལ་ཁབ་གསར་བ་བཙུགས་ནས་ནི་རང་བཙན་གསལ་བསྒྲགས་བྱས་པ་དེ་ལ་བརྟེན་ནས་ཨ་རབ་རྒྱལ་ཁབ་ཁག་གིས་ཨི་ཟི་རལ་དམག་རྒྱག་རྒྱུ་དེ་འགོ་བཙུགས་པས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ནས་བཞི་བཅུ་ཞེ་དགུ་བར་དུ་དམག་འཁྲུག་བརྒྱབ། དེ་ག་ནང་བཞིན་གྱི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་ཨ་རབ་རྒྱལ་ཁབ་ཁག་གིས་ཡང་ཨི་ཟི་རལ་ལ་དམག་བརྒྱབ། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོར་ཨི་ཇིབ་དང་སི་རི་ཡ། འཇོར་ཌན་གསུམ་གྱིས་ནི་ཨི་ཟི་རལ་ལ་དམག་འཁྲུག་བརྒྱབ་ནས་ད་དུང་ཉི་མ་བདུན་གྱི་དམག་འཁྲུག་ཟེར་ཡོངས་གྲགས་ཀྱི་དེ་འདྲ་དམག་འཁྲུག་ཆེན་པོ་ཅིག་ལངས་ཡོད་པ་རེད། ཡིན་ནའང་ཨ་རབ་རྒྱལ་ཁབ་ཁག་གིས་ཨི་ཟི་རལ་ལ་དམག་གི་ཕམ་ཉེས་བྱུང་ནས་ཨི་ཟི་རལ་གྱིས་གྷ་ཟ་དང་སའི་ནའི་ཟེར་བའི་ས་ཆ་གཉིས་ཨི་ཇིབ་ཀྱི་ལག་ནས་འཕྲོག། དེ་ནས་གོ་ལན་མཐོ་སྒང་དེ་སི་རི་ཡའི་ལག་ནས་འཕྲོག་དེ་ནས་ནུབ་འགྲམ་འཇོར་ཌན་གྱི་ལག་ནས་འཕྲོག་ཤར་ཇེ་རུ་སཱ་ལམ་པཱ་ལི་སི་ཐན་གྱི་ལག་ནས་འཕྲོག་ཨི་ཟི་རལ་གྱི་མངའ་ཁོངས་དེ་ལྡབ་གཅིག་བར་དུ་རྒྱ་བསྐྱེད་ལས་དེ་འདྲ་བྱུང་ཡོད་པ་རེད།

པཱ་ལེ་སི་ཐན་གྱི་འགོ་ཁྲིད་ཡ་སི་ཨ་ར་ཧྥ་ཏུ་གསུམ་འཛོམས་ནས་ནི་གྲོས་མཐུན་དེར་མིང་རྟགས་བཀོད་པའི་མཛད་སྒོ་ཚོགས་ཡོད་པ་རེད། ཁོང་ཚོ་ལོ་དེར་ནི་ནོ་སྦེལ་ཞི་བདེ་གཟེངས་རྟགས་ལ་ཐོབ་ཡོད་པ་རེད། ཨོ་སི་ལོའི་གྲོས་མཐུན་ནང་དུ་པཱ་ལེ་སི་ཐན་བ་ཚོར་ས་ཆ་སྤྲོད་རྒྱུ་དང། དེ་ནས་པཱ་ལེ་སི་ཐན་བ་ཚོས་ཨི་ཟི་རལ་ཟེར་བའི་རྒྱལ་ཁབ་ཅིག་འཛུགས་ཆོག་རྒྱུའི་ཨེ་ནི་ངོས་ལེན་བྱས་དེ་འདྲ་གྲོས་མཐུན་བྱུང་གྲོས་མཐུན་དེ་ལག་ལེན་བསྟར་ནས་སོང་བས་དཔེ་དེ་གྲུབ་འབྲས་དཔེ་མི་སྲིད་པའི་ཡག་པོ་ཐོན་ཡོད་པ་རེད། ཡི་ཙག་ཀི་རཱ་བིན་གྱིས་སྐབས་དེའི་ཨ་རིའི་གྲོས་ཚོགས་པར་གསུང་བཤད་གནང་བ་གཅིག་གི་ནང་ག་རེ་གསུངས་ཡོད་རེད་ཟེར་ན། ད་ལྟའི་བར་དུ་ཨི་ཟི་རལ་ཟེར་བའི་དཀྱིལ་ཤར་ས་ཁུལ་གྱི་རྒྱལ་ཁབ་དེ་ཁྲག་དང་མིག་ཆུས་ཨེ་ནི་གང་ནས་བསྡད་པ་རེད། ད་ནས་བཟུང་སྟེ་ཨེ་ནི་དཀྱིལ་ཤར་ས་ཁུལ་གྱི་རྒྱལ་ཁབ་དེ་སྦྲང་རྩི་དང་འོ་མ་འཁྱིལ་བ་ཞིག་ཨེ་ནི་ཡོང་ཐུབ་པའི་འབད་བརྩོན་བྱ་རྒྱུ་ཡིན་ཟེར་ཞི་བདེ་བསྐྲུན་རྒྱུའི་ཁས་བླངས་དེ་འདྲ་བྱས་ཡོད་རེད།

ཞི་མོན་ཕ་རི་སི་སྲིད་བློན་བསྐོ་གཞག་བྱས་ནས་ཞི་བའི་གྲོས་མཐུན་དེ་རྒྱུན་འཁྱོངས་བྱས་པ་རེད། ཡིན་ན་ད་ཧ་མ་སི་གཙོས་པ་ལི་སི་ཐན་གྱི་ཤོག་ཁག་དེ་ཚོས་ཨི་ཟི་རེལ་ལ་རང་སྲོག་བློས་བཏང་འབར་མདེལ་བརྒྱབ་པའི་གཏོར་རྒོལ་བྱས་དེ་ནི་འོས་འདེམས་ཀྱི་སྐབས་ཞི་མོན་ཕ་རི་སི་ཕམ་ནས་འོས་འདེམས་བྱུང་ཐུབ་ཡོད་མ་རེད། དེ་ནི་ད་ལྟའི་སྲིད་བློན་ནེ་ཐན་ཡ་ཧུ་འདི་འོས་འདེམས་ལ་ཐོག་མ་དེ་བྱུང་ཁོང་གིས་འགོ་ཁྲིད་པའི་གཞུང་གིས་པ་ལི་སི་ཐན་བ་ཚོར་སྤྲོད་རྒྱུ་ཁས་བླངས་ཡོད་པའི་ནུབ་འགྲམ་གྱི་ས་གནས་ཁག་དང་དེ་ནི་གྷ་ཟ་དེ་པར་གཞིས་ཆགས་རྒྱ་བསྐྱེད་ལས་དེ་འདྲ་བྱས་ཡོད་རེད། ད་ཡིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ནེ་ཐན་ཡ་ཧུའི་གཞུང་དེ་ཁུངས་མ་འཁྱོལ་བར་ཐོར། དེ་ནས་ཨེ་ཧུ་ཏུ་བཱ་ར་ཀ་ནི་སྲིད་བློན་ལ་འདེམས་ཐོན་བྱུང་བ་རེད། ད་ཨེ་ཧུ་ཏུ་བཱ་ར་ཀ་གིས་སྲིད་དབང་བཟུང་བའི་སྐབས་དེ་ནི་ཞི་བའི་གྲོས་མཐུན་དེ་དཔེ་དེ་ལག་ལེན་བསྟར་རྒྱུ་ཤུགས་ཆེ་རུ་བཏང་ཡོད་པ་མ་ཟད། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོ་ཨི་ཟི་རལ་རྒྱལ་ཁབ་གསར་བ་བཙུགས་པའི་རྗེས་སུ་ཨེ་ནི་ཕཱ་ལི་སི་ཐན་བ་ས་ཡ་འགའ་ཞིག་ཇོར་ཌན་དང་དེ་པར་དཔེ་དེ་མཐར་སྐྲོད་དང་སྐྱབས་བཅོལ་བར་གྱུར་ཡོད་པ་དེ་ཚོ་ཨེ་ནི་ཕྱིར་ལོག་བྱེད་ཆོག་རྒྱུ་ཡོད་མེད་ཀྱི་དང་དེ་ནས་ཤར་འཇེ་རུ་སི་ལམ་གྲོང་ཁྱེར་གྱི་བདག་དབང་དེ་སུ་ལ་ཡོད་མེད་ཨལ་ཨག་ས་ལྷ་ཁང་གི་ཨེ་ནི་བདག་དབང་དེའི་ཐོག་གྲོས་བསྡུར་བྱས་ནས། ད་ཞི་བའི་གྲོས་མཐུན་དེ་ཆ་ཚང་གཅིག་རྒྱ་ཆེན་པོ་གཅིག་ལག་ལེན་བསྟར་རྒྱུ་བྱས་པ་རེད་དེ་ཨེ་ནི་གནད་དོན་ཁག་གཅིག་གི་ཐོག་ནས་ཡ་ས་ཨ་ར་ཕ་ཐི་གིས་མ་ཉན་པ་བྱས་ཨ་ཉིས་སྟོང་གཅིག་ལོར་ཨེ་ཧུ་ཏི་བཱ་ར་ཁི་ཡང་སྲིད་གཞུང་ཐོར་ནས་ནི་སྲིད་གཞུང་འཛིན་ཐུབ་ཡོད་མ་རེད། ད་ཨེ་ཧུ་ཏི་བཱ་ར་ཁི་ནི་གྲོས་མཐུན་དེ་གཙོ་བོ་འགག་ཡ་དེ་ག་པར་འགག་ཡོད་བ་རེད་ཟེར་ན། སྔོན་མ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་ནི་མཐར་སྐྲོད་བཏང་བའི་པཱ་ལི་སི་ཐན་བ་དེ་ཚོ་ནི་བསྐྱར་དུ་ཨི་ཟི་རལ་ས་ཡ་མང་པོ་ལོག་ཡོང་བ་ནི་དེ་འགྲིག་གི་མི་འདུག་དེ་མོས་མཐུན་བྱེད་ཐུབ་ཀྱི་མི་འདུག། དེ་ནི་ཇི་རུ་སི་ལམ་ཤར་ཕྱོགས་ཀྱི་ནི་བདག་དབང་དེ་པཱ་ལི་སི་ཐན་བ་ཚོ་སྤྲོད་ཆོག། ཨལ་ཨག་ས་ཟེར་བའི་ད་ག་ད་ལྷ་ཁང་དཔེ་དེ་གསེར་གྱི་རྒྱ་ཕིབས་ཡོད་པ་དེ་ནི་འཛིན་སྐྱོང་དེ་ཨེ་ནི་ཁ་ཆེ་དང་འཇིའུ་གཉིས་ཆ་མཉམ་དུ་བྱེད་དགོས་ཟེར་དུས་ནི་དེ་ཡ་སཱ་ཨ་ར་ཕ་ཐི་གིས་མ་ཉན་པ་བྱས་ནས་གྲོས་མཐུན་དེ་སྐབས་དེ་དུས་ད་གོ་སྐབས་ཆེན་པོ་ཅིག་ཤོར་བ་རེད། ད་དེ་དུས་ནི་དེ་ཨ་རིའི་སྲིད་འཛིན་ཁི་ལིན་ཏྲན་འཕོ་འགྱུར་འགྲོ་ཁའི་དུས་ཚོད་དེ་སོང་དུས་ནི་དོན་དག་དེ་མ་འགྲུབ་བ་བྱས། དེའི་རྗེས་ནས་ནི་སྲིད་འཛིན་བུ་ཤི་འདེམས་ཐོན་བྱུང་བ་རེད་སྲིད་འཛིན་བུ་ཤི་གིས་གནའ་རབས་ལྟར་ཐོག་མ་ཅིག་ཨི་ཟི་རལ་དང་པཱ་ལི་སི་ཐན་རང་བཙན་རྒྱལ་ཁབ་གཉིས་ཀ་ནི་སྲིད་བྱུས་དེ་ཡིན་ཀྱང་ནི་རྦད་དེ་ཞི་བའི་གྲོས་མོལ་དེ་རྒྱབ་སྐྱོར་བྱས་ནས་བར་འདུམ་བྱས་པ་རེད་ཡིན་ན་ད་ཉིས་སྟོང་གཅིག་གི་ཟླ་བ་དགུ་པའི་ཚེས་བཅུ་གཅིག་གི་ཉིན་ཨ་རི་ལ་འཇིགས་སྐུལ་རིང་ལུགས་པའི་གཏོར་རྒོལ་ཕོག

ད་ཡ་སཱ་ཨ་ར་ཧྥ་ཏི་ནང་བཞིན་པཱ་ལི་སི་ཐན་པ་ཚོས་ཡ་ནི་ད་ཅིག་གཅིག་གྱུར་གྱི་འགོ་ཁྲིད་ཅིག་འཇོག་མ་ཐུབ་དེ་འདྲ་ཅིག་ནི་ད་ད་ལྟ་བར་དུ་མ་བྱུང་བ་རེད་ད་སྲིད་འཛིན་ཨོ་བྷ་མའི་དུས་སུ་ལོ་ནེ་ཐན་ཡ་ཧུ་དང་དེ་ནི་ཨོ་བྷ་མ་གཉིས་འབྲེལ་བ་ཡག་པོ་མ་བྱུང་བ་ཅིག་ནི་ཨ་མི་རི་ཀས་རྩ་བ་ཉིད་ནས་ལོ་བརྒྱད་ལ་ད་ཨི་ཟི་རལ་དང་པཱ་ལི་སི་ཐན་གྱི་ནི་ཞི་བའི་གྲོས་མོལ་དེ་བར་འདུམ་དང་དེ་འདྲ་ཅིག་ཐུབ་ཡོད་མ་རེད།

ཨི་ཟི་རལ་དང་པཱ་ལི་སི་ཐན་གྱི་ཞི་བའི་གྲོས་མོལ་དེ་ཨ་མི་རི་ཁས་བར་འདུམ་བྱས་ནས་ནི། ཅིག། ད་ལམ་ལ་འགྲོ་ཡ་ཅིག་དེ་འདྲ་ཅིག་ད་ལྟ་བར་དུ་ད་བྱུང་ཡོད་མ་རེད། ད་ཉེ་ཆར་ཡང་ནི་ད་ཅིག་ཕྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་མོ་དེ་ཨི་ཟི་རལ་གཏོར་རྒོལ་ཤུགས་ཆེན་པོ་ཅིག་བྱུང་ཚར་བའི་རྗེས་ལ་སླར་ཡང་ཨ་མི་རི་ཁས་ད་ཅིག་རྒྱལ་ཁབ་གཉིས་ཀྱི་ནི་ཐབས་ལམ། ཨི་ཟི་རལ་དང་པཱ་ལི་སི་ཐན་རང་བཙན་རྒྱལ་ཁབ་གཉིས་ནི་ཞི་བདེ་མཉམ་གནས་བྱེད་ཡ་དེ་ནི་སླར་གསོ་བྱེད་དགོས་ཀྱི་རེད་ཟེར་ད་སྐད་ཆ་བཤད་ཡས་ཅིག་འགོ་ཚུགས་ཀྱི་འདུག་སྟེ་ད་གྲུབ་འབྲས་ག་འདྲ་འདྲ་ཅིག་ཐོན་གྱི་ཡིན་མིན་དེ་གཞི་ནས་བལྟ་རྒྱུ་རེད་དེ་དང་ཆབས་ཅིག་ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས་ལེ་ཚན་འདི་ནས་མཚམས་འཇོག་བྱེད་རྒྱུ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་གཟིགས་གནང་བར་བཀའ་དྲིན་ཆེ།